བཀྲ་ཤིས་བདེ་ལེགས་ལྟ་མཁན་ཚང་མ་ལ་སྐུ་ཁམས་བཟང། དེ་རིང་གི་བརྗོད་གཞི་འདི་ནི་ང་རང་ནང་པ་སངས་རྒྱས་པའི་ཆོས་ལ་ཡ་ག་རེ་བྱས་ནས་དད་པ་བྱེད་ཀྱི་ཡོད། འདི་ཐོག་ལ་ཡ་ནི་ང་ཚོ་གྲོས་བསྡུར་བྱེད་ཡ་ཡིན། ཐོག་མ་དེ་ལ་ཡ་ད་ལྟའི་གྲོས་བསྡུར་མ་བྱས་གོང་ལ་ཡ་ནི་འདི་ནང་ལོགས་ལ་ཡ་གཟིགས་མཁན་མང་པོ་ཅིག་ད་ཡིན་ཙང་ནི་དེང་དུས་ཀྱི་སྤྱི་ཚོགས་ནང་ལོགས་ལ་ཡ་འཚར་ལོངས་བྱེད་མཁན་གྱི་ང་དང་ང་འདྲ་བའི་མི་གཞོན་སྐྱེས་མང་པོ་ཞིག་ཡོད་རེད་ད་ང་ཚོ་བྱས་ཙང་དེ་རིང་གི་བརྗོད་གཞི་དེ་གཙོ་བོ་དེ་ག་རེ་ཡིན་ཟེར་ཞུས་པ་ཡིན་ན་དེ་རིང་སང་སྤྱི་ཚོགས་ནང་ལོགས་ལ་ཡ་ང་ཚོ་མི་མང་པོ་ཅིག་གིས་སྐད་ཆ་ག་རེ་ཡོད་ལབ་ན་ཆོས་ལབ་ཡ་དེ་ཡོད་མ་རེད་ལབ་ཡ་དང། ང་ཚོ་ཆོས་ཁས་ལེན་གྱི་མེད་ལབ་ཡ་དང། ང་སྐྱེས་དུས་ནང་པ་ངའི་པ་ལགས་ཨ་མ་ནང་པ་རེད་ལབ་ཡ་དང། དེ་རིང་སང་ངས་སྒྲུང་གཅིག་གོ་ཟེར་ངེད་ཅག་རང་ཕྱི་རྒྱལ་ལ་ནི་པཱ་ལགས་ཨ་མ་ད་ཁོང་ཚོའི་ད་ག་ལ་བ་རེད་ནི་ཁོང་ཚོའི་དེ་ཡིན་ཟེར། ནི་དེ་འདྲའི་བསམ་པ་ནང་མི་གཅིག་གིས་ནི་སྐུ་འདྲ་གཅིག་ནི་ཕྱི་ལོགས་ལ་གཡུག་ག་སླེབས་ཟེར་ནི་དེ་དུས་ནི་ཕྱི་ལོགས་ལ་སྐུ་ཞབས་ལགས་གཅིག་གིས་གཟིགས་དོ་ནི་ཁོ་རང་གིས་ག་རེ་བྱས་ནས་གཡུག་ལབ་དུས་ཙམ་པ་ནི་འདི་ང་ཚོའི་བེད་སྤྱོད་མེད་ལབ་རྒྱུ་འདི་ང་ཚོའི་པཱ་ལགས་ཨ་མ་གི་དུས་ཚོད་ལབ་རྒྱུ་དེ་འདྲའི་དུས་ཚོད་ཞིག་སླེབས་ཚར་ཡོད་ཟེར་ཡོད་བྱས་ཙང་ནི་ང་རང་གི་ཚོར་སྣང་འདི་འཁྱེར་བྱས་ད་དེ་རིང་ང་རང་གིས་ག་རེ་བྱས་ནང་པ་སངས་རྒྱས་པའི་ཆོས་ལ་དད་པ་བྱེད་ཀྱི་ཡོད། འོ་དེ་བརྒྱུད་བྱས། སྒྲུང་དེ་འདྲ་བྱས་ནི་ཁྱེད་རང་ཚོ་ལའང་སོ་སོས་བསམ་བློ་བཏང་ཡ་གོ་སྐབས་ཅིག་རག་ན་བསམས་སོང། སྤྱིར་བཏང་ང་རང་ནང་པ་སངས་རྒྱས་པའི་ཐོག་ལ་ཡ། བསླབ་པ་སློབ་གཉེར་བྱེད་ནས་ནི་དགོན་སྡེ་ཁག་ནས་ཐོན་བཞག་མཁན་ཅིག་མ་ཡིན། ཡིན་པས་ནི་ནང་པ་སངས་རྒྱས་པའི་ཆོས་ལབ་ཡ་དེ་ཁྱད་ཆོས་དང། དེ་ག་ཅིག་སྙིང། སྙིང་བཅུད་རོ་བཅུད་ར་འོ་དེ་ག་རེ་ཡོད་ལབ་ན་དེ་སུ་ཡིན་པ་ཡིན་ནའི་ནི་མི་ཚེའི་ནང་ལོགས་ལ་ཡ། ཕན་ཐོགས་ཡ་ཅིག་དང་བེད་སྤྱོད་བྱེད་ཐུབ་ཡ་ཅིག་རེད་བྱས་ཙང་ང་འདྲ་བོ་མི་ཕལ་བ་ཅིག་གིས་ནི་དེ་འདྲས་བྱེད་ཐུབ་དུས་ཙམ་པ་ཁྱོད་རང་ཚོ་ལའང་ནི་སྐུལ་མ་བཏང་ཡ་དང་དྲན་གསོ་བསླང་ཡ་སོགས་ལ་ཕན་ཐོགས་ཡ་དེ་འདྲས་གི་ངས་རེ་བ་བྱས་ཡོད། དང་པོ་འདི་ལ་ག་རེ་ལབ་ན་ནང་པ་སངས་རྒྱས་པའི་ཆོས་འདི་ཁས་ལེན་གི་རྒྱུ་མཚན་གཙོ་བོ་དེ་དཀོན་མཆོག་གསུམ་དེ་ལ་རག་ལས་ཤག་ར། བྱས་ཙང་ང་རང་དཀོན་མཆོག་གསུམ་དེ་ལ་ཡ། ཁས་བླངས་མཁན་གྱི་མི་གཅིག་ཡིན། ད་ང་ཚོ་དཀོན་མཆོག་གསུམ་ཞེས་ལབ་དུས་ཙམ་པ་ནི། ད་ང་ཚོ་དང་པོ་གཅིག་ཁུངས་གཏུགས་ས་ཞིག་དགོས། ནི་ཁྱོད་རང་ནི་ཚན་རིག་ལ་ཡ་དོ་སྣང་ཞིག་ཡོད་པ་ཡིན་ན་ཁྱོད་རང་གིས་ཁུངས་དེ་ག་གཏུགས་གི་རེད། ནི། Theory ལབ་ཡ་ར་ནི་དཔེ་བཞག་ན་མང་པོ་ཅིག་ལ་ཡོད་རེད་ཡོད། ནི། དཔེ་བཞག་ན Energy གི་ཅིག Theory ཡོད་རེད། Force ཡོད་རེད། ནི Speed of Light ཡོད་རེད་དེ་འདྲའི་མང་པོ་ཅིག་ཡོད་ར། Physics ནང་ལོགས་ལ་ཡོད་རེད། ད་ང་ཚོའི་ནང་པ་སངས་རྒྱས་པའི་ཆོས་ཀྱི་ནང་ལོགས་ལ་ཡ་ག་རེ་ཡོད་ལབ་ན། དཀོན་མཆོག་གསུམ་འདི་ལ་ཡ་ང་ཚོས་ཁས་ལེན་དགོས་རེད། དཀོན་མཆོག་གསུམ་འདི་ག་རེ་ལབ་པ་ཡིན་ན། དཔེ་ཆ་བཞག་ན། དཀོན་མཆོག་གསུམ་འདི་ང་ཚོའི་ནང་པ་སངས་རྒྱས་པའི་མི་གཅིག་ད་ང་རང་ནང་པ་སངས་རྒྱས་པ་ཡིན་ལབ་དུས་ཙམ་པ་དཀོན་མཆོག་གསུམ་འདི་ཁས་བླངས་ན་ཨ་ནི་ཁྱོད་རང་ནང་པ་སངས་རྒྱས་པ་ཆགས་ཡག་གི་རྒྱུ་རྐྱེན་གཙོ་བོ་གཅིག་ཚང་གི་ཡོད་རེད། ད་དཀོན་མཆོག་གསུམ་འདི་ཁྱོད་རང་ཚོས་ཤེས་ཀྱི་ཡོད་ཀྱི་རེད་སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག། སངས་རྒྱས་ལུགས་བསམ་པ་ནི་ང་ཚོས་དགོན་པ་ཁག་ལ་འགྲོ་བ་ཡིན་ན་སངས་རྒྱས་ཀྱི་སྐུ་འདྲ་མང་པོ་ཞིག་མཐོང་གི་རེད། ནི་སྟོན་པ་ཤཱཀྱ་ཐུབ་པ་དང་དེ་འདྲའི་ད་ང་ཚོས་བླ་ན་མ་མཆིས་པའི་སྐྱབས་སྐྱབས་སུ་འགྲོ་ཡ་གི་ནི་ཡུལ་མང་པོ་ཞིག་རེད། བྱས་ཙང་ནི་ང་ཚོས་སངས་རྒྱས་ཀྱི་ཆོས་དེ་མ་འདྲ་བ་ཅིག་ག་རེ་རེད་ཞུས་བ་ཡིན་ན་ནི་སངས་རྒྱས་ཀྱི་ཆོས་དེ་ནང་ལོགས་ལ་ཡ་ནི་གཙོ་བོ་བདེན་པ་བཞི་དེ་ཁེགས་ལེ་ཧོར་བ། ནི་སྡུག་བསྔལ་བདེན་པ་ཀུན་འབྱུང་བདེན་པ་འགོག་པ་བདེན་པ་ལམ་བདེན་པ། ད་ངས་དེ་འདྲའི་བྱས་རྗེས་མ་ཞུས་ན་ཡག་དགོས་ཚུལ་བསམ་གྱི་འདུག་བདེན་པ་བཞིའི་ནང་ལོགས་དཔེ་བྱས་ན་ད་དང་པོ་ང་ཚོ་འཛམ་གླིང་འདིའི་ནང་ལོགས་ལ་གཡས་གཡོན་ལ་ལྟ་བ་ཡིན་ན་སྡུག་བསྔལ་ག་ཚོད་འདུག་ད་ཁྱོད་རང་ཚོ་ཕྱི་མཆོད་སྐབས་ལྟ་ཚོར་གྱི་ཡོད་ཀྱི་མ་རེད་ཡོད་སོང་ཚེ་ཕ་མ་རང་དེ་འདྲའི་ཡིད་རྒན་པ་དང་དེ་འདྲའི་གི་དཀའ་ལས་དེ་ཁོང་ཚོའི་ཡང་སྐྱིད་པོ་དེ་ཁྱོད་རང་ཚོས་བཏང་གི་ར་ཆེར་ཆེར་འགྲོ་དུས་བསམ་པའམ་སོ་སོའི་ཐུགས་འགུ་རང་ངོས་ནས།

དེ་འདྲའི་བྱེད་དུས་སེམས་པ་སེམས་པ་སྐྱོ་པོ་འདུག་ད་སྡུག་བསྔལ་ཅིག་ཡོད་བདེན་པ་རེད་ཞེས་ད་ད་འདི་གའི་ཚང་མ་ལོ་ད་འདྲ་མི་འདྲ་གི་ཐོག་ནས་བྱུང་དགོས་བ་རེད་ཨ་ནི། འདི་གའི་བྱུང་བ་ཙམ་མ་རེད་ཨ་ནི་འདི་གའི་ལ་ད་ང་ཚོས་ཐབས་ཤེས་ཤིག་དགོས་ར་བས་ཞེ་ན། ཨ་ནི་དེང་སང་མི་མང་པོ་ཞིག་ལ་བ་རེ་པེ་ཤག་དགོས་དུས་པེ་ཤག་གསོག་འགྲོ་རེད་ཨ་རི་ལ་འགྲོ་བ་རེད་ར། ཨ་ནི་ཡུ་རོབ་ལ་འགྲོ་དུས་ག་འཇུག་དུ། ལམ་ཁར་གཟིགས་དུས། དེ་ཁ་ཤས་དུ་ཨ་ལས་སྙིང་རྗེ། ཨ་ནི།

ཨ་ནི་ཁྱོད། དེ་འདྲའི་རྟོག་ཆོས་ཁ་ཤས་ལ་དཔེ་རྙོག་དྲ་ཐོག་ཏུ་མ་སྐྱེ་བ་དང་སྟུག་པོ་འདི་ལ། ག་རེ་འདི་འདི་འདི་ཆེ་བོ་རེད། ཨ་ནི་ཁོ་ལ་སྐྲ་དེ་འདྲའི་སྟུག་པོ་རེད་ཁོ་ཕར་ཕྱིན་ན། ཨ་ནི་ཟླ་བ་གཅིག་རྗེས་ལ་ཨ་ནི་ཁོ་དེ་འདྲའི་དེ་འདྲའི་ཆོས་དཔོན་ཚང་ཁྲིད་སླེ་བོ་རེད་ལས་འགྲོ་དང་ཟླ་བ་དེ་འདྲའི་ཞབས་ཀྱི་ཁོ། ང་ཚོ་ཁ་ལག་ཟ་ཡས་མ་རེད་ལས་དེ་འདྲའི་འགྲོ་དེ་འདྲའི་མ་རེད་བ་ང་ཚོ་ནང་པ་སངས་རྒྱས་པའི་ཆོས་དེ་དཔེ་གུ་ཡངས་པོ་རེད་བ། ང་རང་དཔེ་སྐྱིད་པོ་ཚོར་གི་འདུག་ཡ་ནང་པ་སངས་རྒྱས་པའི་ཆོས་བྱེད་མཁན་དྲུག་དུ་བྱས་རེད། སོ་སོའི་སྡིག་པ་དེ་སོ་སོའི་ཁས་ལེན་རེད། ཅིག་ཡོད་རེད། སྡིག་པ་དེ་སོ་སོའི་ཁས་ལེན་ཡ་དང། ད་ང་ཚོའི་ནང་པ་སངས་རྒྱས་པའི་ཆོས་དེ་ལ་ནི། སངས་རྒྱས། སངས་རྒྱས་ཁོ་རང་གིས་ཆོས་དེ་འདྲས་གསུངས་ཡོད་རེད། ཆོས་དེ་ག་རེད། སྨན་འདྲ་བོ། ད་ན་ཚ་ན་དེ་ངན་དེ་ང་ཚོ་ག་རེད། མི་དེ་གས་ར། དགེ་འདུན་དེ་ག་རེ་ལབ་ན་གི། སྨན་ཞབས་པ་འདྲ་བོ། ད་ཆོས་གི་བདག་འགྲོ། ཆོས་གི་བྱེད་རོགས་གི། ང་ཚོ། ང་ཚོ་ཆོས་བྱེད་ངེས་འགྲོ་དུས་བསམ་པ་ག་རེད། དགེ། དགེ་འདུན་དགུ་ཆོས་སྐུ་ཞབས་ལགས་དང་ཨ་ནེ་ལགས་དེ་གས་ད་དུས་ང་ཚོ་ཆོས་བྱས་གི་སེམས་བཅུག་པ་རེད་དེ་འདྲས་ཡོད་རོ། ང་ཨ་འདྲེ་ཐུང་གུ་དེའོ་དེ་ག་དུས་ནས་ང་ཚོའི་ཨ་ནེ་དགོན་སྡེ་ཁག་དང་དེ་འདྲའི་ལོས་ཀྱི་གྲྭ་བ་ཨ་ནེ་དེ་གའི་ང་ཚོའི་ཁ་བཏང་ངེ་ནི་མ་རེད་ཟེར། ག་ཚད་བཏང། བཏང་ཡ་ཉུག་ཉུག་འབད་རྩོལ་ཆེ་བོ་ད་དེ་འདྲའི་ཡོད་ར། ཨ་ནེ། ད། ནང་པ་སངས་རྒྱས་པའི་ཆོས་དེ་ང་མ་འདྲ་བ་གཅིག་ག་རེ་རེད་ངའི་ཐུང་གུ་དེ་ལ་ན་ང་རང་གིས་ཁས་ལེན་ཡ་གི་རྒྱུ་མཚན་གཙོ་བོ་གཅིག་ནི། ང་ཚོའི་མི་ད་དཔེ་བཞག་ན་ང་རང་སྐྱོ་བོ་ཡིན་པ་ཆ་བཞག་ན་ཡོད། ང་རང་མི་སྐྱོ་བོ་ཅིག་གིས་སོ་སོའི་ད་དཔེ་བཞག་ན་ཆོས་ཁ་ཅིག་ལ་དཔེ་སྦྱིན་པ་གཏོང་དགོས་ཡ་དང་ནི་ཅིག་དེ་འདྲའི་བྱེད་མ་ཐུབ་ན་ནི་ཁྱོད་རང་ལྷ་ཡུལ་ལ་སླེབ་ཡས་མེད་དགོས་རོགས་དང་དེ་འདྲའི་ཅིག་དཀའ་ལས་མང་པོ་ཡོད་རེད་ཡོད། ང་ལ་སེམས་ཁེ་ལ་ཆོས་ལ་ང་ཞེ་དྲག་མེད་འོས་ནི་ལུས་ངག་ཡིད་གསུམ་གྱི་ཐོག་ནས་མཆོད་པ་ཡོད་ར། ད་མི་ཡུལ་སྐྱོ་ཅིག་ན་ནི་སོ་སོའི་ཕག་གྲུ་ནི་སྦྱིན་པ་བཏང་ཡོད་རེད། དེ་འདྲའི་མེ་འོང་ཡིན་ནས་ཨ་ཚེ་སྙིང་རྗེ་ལས་འདི་ལིའི་གདོང་ཨ་ཚེ་ཐོད་པ་འདི་གས་ཨ་ཁ་ཨོ་མ་ནི་པའི་མེ་འོང་འདི་གས་གས་བར་སེམས་པ་བཟང་པོར་བ། དཔེ་བྱས་ན་སྙིང་རྗེ་སྤུ་གུ་གཅིག་སྟབས་རྒས་འཁོགས་གཅིག་གཟུགས་པོ་འགུལ་སྐྱོད་བརྒལ་ཐུབ་མི་འོང་ཡང་ཁོའི་སེམས་ནང་ལ་ནི་སངས་རྒྱས་གོ་མེད་དང་ཅིག་ཡོད་ར་སྙིང་རྗེ་ཕ་གཅིག་གཞན་པ་མཐོང་དུས་སོ་སོའི་ཨ་ད་ལྟ་སྐྱེ་བ་འདི་ལྟར་ཡོང་ཨ་མ་ནི་སྐྱེ་བ་རྗེས་མ་ལ་ད་ངས་ཅིག་ཅིག་རོགས་པ་བྱེད་ཐུབ་ན་བསམ་ཡ་དེ་འདྲས་དེ་འདྲས་སླེབས་སུ་བསམ་པའམ་སོ་སོ་ལས་རང་བཞིན་གྱིས་ར་ང་ཚོ་མཚམས་མཚམས་མི་འདྲ་བསམ་ཁུལ་དང་སྤུ་ཁ་ཆེ། སེམས་པ་འདི་ནག་པོ་དེ་འདྲའི་འགྲོ་ཡ། ནི། ང་ཚོས་ཁོའི་གལ་ཆེན་པ་དེ་ནི་ཁོའི་སེམས་པ་ཡི་ནག་པོ་དེ་འདྲའི་བྱེད་གཏད་ཅིག་མིན་ལ། འོ་དེ་གའི་ལས་ཐར་གི་མར་དེ་ཡང་ནང་པ་སངས་རྒྱས་པའི་ཆོས་ལ་འོ་དེ་སྙིང་རྗེ་བོར་ཡོད་ཚང་མ་མྱང་བོར་གདའ། འོ་དེ་ངའི་དང་པོ་དེ་ཧ་རེ་ནང་པ་སངས་རྒྱས་པའི་ཆོས་དེ་ཁས་ལེན་ཡ་དེ་ལ་དཀོན་མཆོག་གསུམ་དེ། དཀོན་མཆོག་གསུམ་དེ་ཁས་ལེན་གི་ཡོད་ཙང་ང་རང་ནང་པ་སངས་རྒྱས་པའི་ཆོས་དེ་ལ་ཡ་དང་པོ། ནང་པ་ཆགས་ཡ་གི་རྒྱུ་མཚན་དང་པོ་གཅིག་དེ་འདྲས་བྱས་ཡོད། ནི་འོ་དེ་ནང་པ་སངས་རྒྱས་པའི་ཆོས་དེ་ངའི་ལ་ཡོད་དོ། ནི། གཞན་པ་དང་ཧ་ཅང་འདྲ་ཡང་མིན་ན་ཚན་རིག་མཉམ་དུ་བསྡུར་ཐུབ་ཡ་ཡོད་སྐད། སློབ་སྦྱོང་དང་འདྲ་ཅིག། ཨ་ནི་ཡིས་ཆོས་མང་པོ་ཅིག་རེད་ཡོད་ད་དེ་རིང་སང་ང་ཚོ་ཚུལ་གྱི་ཁུངས་གཏུགས་དུས་སེམས་པ་གཏུགས་ཡས་མེད་རེ་རྒྱུ་དེ་འདྲས། ཨ་ནི་བཤད་སྲོལ་ལ་ད་ད་ནི་ད་ད་ལོ་རྒྱུས་སྨྲ་བ་ཁ་ཅིག་གིས་ད་ད Jesus Christ དེ་ཁོ་ནང་པའི་སྐུ་ཞོ་ཞིག་རེད་ལ་ནི་བཤད་གོ་ར་དེ་འདྲས་ད་དེ་གས་ཡང་བཤད་ཚུལ་ཙམ་ཞིག་རེད་ད་ཡང་ང་ཚོས་ཁུངས་བརྟན་པོ་དེ་འདྲ་ད་ཡོད་མ་རེད། ཡིན་པ་ཡིན་ན་ནི་ཁོ་ཚོའི་གི་རྗེས་འཇུག་གི་རྗེས་འཇུག་དེ་འདྲའི་མ་ཅིག་བཤད་ཡོད་འདུག་བསམ་པ་ནི། གཅིག་གིས་གཅིག་ལ་ཧ་ལའོ་རེད། ཆོས་དེ་འགྱུར་བ་གཏང་གིན་གཏང་གིན་ཡོད་ར། ནི། ཆོས་དེ་གའི་ཕར་དཔེ་ཁ་འགྲོ་ཡ་འདུག་ད་དཔེ་བྱས་ན། ཆོས་ལུགས་ཁ་ཤས་དཔེ་སྡུག་ཅག་འགྲོ་ཡ། ང་ཚོའི་གི་སྤུ་གུ་མང་ལྟ་བུ་རུ་ལས་ཡ་འགྲོ་ཡ། ང་ཚོས་བལྟ་བ་ཡིན་ན། ང་ཚོའི། སངས་རྒྱས་ཀྱི། ང་ཚོའི་ག་ཅིག་དཀོན་མཆོག་ག་ཅིག་ཆོས་ཞོ་ར་འོ་དེ་དར་གི་རུ་ལས་ཡ་འགྲོ་ཡ། ད་དེ་གའི་ལྟ་བ་དེ་འདྲ་ཡོད་མ་རེད་ང་ཚོའི་ནང་པ་སངས་རྒྱས་པའི་ཆོས་ནང་རུ་ལ། སངས་རྒྱས་ཁོ་རང་གི་ཧར་གསུངས་ཡིན་ན། བསྲེག་བཅད་བརྡར་གསུམ་བྱས་ནི། ངས་གསུང་རྒྱུ་འདི་བས་ཡིན་པས་ནས་ཁྱོད་རང་གི་ཡས་ནི་བདེན་པ་མ་ཡིན་པ་མཐོང་ན། འདི་ཁྱོད་རང་གི་ཁས་ལེན་བ་མ་རེད་ཟེར་ནས་གསུང་ཡོད་ར་དེ་འདྲས་སུས་གསུང་ཐུབ་བུ་ར་ད། འོ་འདི་གོང་ས་མཆོག་ག་དུས་ཡིན་པས་ནས་མགོ་བཀྱག་བཀྱག་བྱས་ནས་ཡོད་ར་ང་ཚོའི་བོད་པ་འདི་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་ཡ་ནང་པ་སངས་རྒྱས་པའི་ཆོས་འདི་འཁྱེར་བྱས་ཚན་རིག་པ་མཉམ་དུ་ཨ་ནི་པད་དུ་རིག་པ་བརྡར་བྱས་དེ་འདྲས་ཟེར་ནས་བཤད་ཐུབ་ཡ་ཡོད་རྒྱུ། ང་ཚོ་རིགས་ལམ་ཡོད་རེད་ད་སངས་རྒྱས་པའི་ཆོས་འདི་དཔེ་ཧང་སང་ཡ་ར། ད་དེ་འདྲས་ཡིན་དུས་བསམ་པ་ང་རང་སྒེར་གཅིག་ལ་མཚོན་ན་དངོས་གནས་ཁོ་ར་ང་ཚོ་དཔལ་ན་ལེན་དྲ་གི་རིགས་རྒྱུད་བྱུང་བཞག་རྒྱུ་ད་ད་ལྟ་བོད་པ་ནང་བོད་པའི་ག་ཅིག་སངས་རྒྱས་པའི་ཆོས་དཔེ་ཧང་སང་ཡ་ང་ཚོ་བོད་པའི་ནང་ལོགས་ཡིན་པ་ཡིན་ནའི་དགེ་ལུགས་རྙིང་མ་ས་སྐྱ་ཨ་ནི་དེ་གས་ཚང་མ་ཡོད་ར་ད་ད་དེ་གས་ཚང་མ་ལ་ངས་ཧར་མཐོང་གོ་ལབ་ན་དཔེ་ཧང་སང་ཡ་བོད་པའི་ནང་ལོགས་ལ་མཁས་པ་དེ་འདྲས་མང་པོ་བྱུང་ཡོད་རེད་ང་ཚོས་ཀྱི། ང་ཚོས་འདི་འདྲ་བསམ་གྱི་འདུག་ཡ་ང་གར་བསམ་གྱི་འདུག་ན་ང་ཚོས་ཀྱི་ད་དུས་ཚོད་གཅིག་གི་འགྱུར་ལྡོག་ཅིག་ལ་ལྟ་ནི་ཡ་ནི་ང་ཚོས་ཀྱི་ད་སྤྱི་ཚོགས་ཀྱི་སློབ་སྦྱོང་འདི་ཡོད་ར་ད་ལྟ་ང་ཚོ་ད་ཤི་ན་ང་ཚོ་ད་ལྟ་དུས་ཚོད་དེ་ལ་ཡ་ནི་ཀོ་རོ་ན་དུས་ཚོད་དེ་ལ་ཡ་ང་ཚོས་ཀྱི་ད་རེ་སང་སྤྱི་ཚོགས་ཀྱི་འགྲོ་སྟངས་དེ་ཁུ་ར་བད་ཁུ་ར་ནོར་འཁྲུལ་ཡིན་པ་ཚོར་ཐུབ་འདུག་ང་ཚོ་དཔལ་འབྱོར་ཀྱི་འགྲོ་སྟངས་ཡིན་ནི་རེད་ག་རེ་ཡིན་པ་ཡིན་ནི་དེ་གི་ཅིག་མ་འདང་བསྡད་དེ་གྱོ་སྤྱི་ཚོགས་ནང་ལོགས་ལ་མི་ཚང་མ་སེམས་པ་སྐྱིད་པོ་མེད་དེ་གྱོ་དེ་གའི་གི་དུས་ཚོད་ད་ཕེ་གི་གི Civilization ལབ་ར་ཕེ་གི Western ག་གི་ད་ནུབ་ཕྱོགས་པའི་ལྟ་བ་དེ་ཤུགས་ཆེན་པོ་ཅིག་ང་ཚོས་གི་དཔེ་བལྟ་ཡ་བྱས་ནི་ང་ཚོས་གི་ད་ལྟ་དུས་ཚོད་དེ་ལ་ཡ་འབུར་ཐོན་དུ་ཡོད་མ་ར་ག་ལི་གི་ལས་མི་དེ་གིར་གནས་སྟངས་ཡར་རྒྱས་འགྲོ་བསམ་བློ་ལོངས་དུས་ཙམ་པ་ནང་པ་སངས་རྒྱས་པའི་ཆོས་ལས་དེ་དངོས་གནས་ཁོ་རང་ཧང་སང་ཡང་གི་སྤྱི་ཚོགས་ལ་ཕན་ཐོགས་པ་ཡོད་རྒྱུ་འབྲེལ་བ་ཡོད་དེ་གི་ཅིག་ངས་མཐོང་གི་འདུག་བ། དེའི་རྗེས་ལ་གི་གར་ལབ་ཡོད་ལབ་ན་ང་རང་ནང་པ་སངས་རྒྱས་པའི་ཆོས་ཁས་ལེན་ཅིག་དེ།

པེ་ཤ་ཏི་སི་མི་ཤི་མེ་ཝེ་ནི་སེམས་པ་སྐྱིད་པོ་བྱས་གྲོང་བྲལ་བྱོས་ཡ། iPhone འདི་གའི་ཉོས། ཨ་ནི་གྲོངས་དུས་ཡོད་ཁྱོད་རང་ཚང་མ་བཞག་ཡ་ཡིན་པ་ཧ་གོ་རེ་ཡོད་ལྷོད་ལྷོད་བྱེད་འགྲོ་འདུག་ཡ་དཔེ་སྐྱིད་པོ་ར་ད་འདི་གའི། ཆོས་ཁ་ཤས་ལ་དོ། ངམ་ད་ཁྱེད་ནི Building ཅིག་ཅིག་ལ་ནི་བསམ་བློ་མང་པོ་འཁོར་གི་དང། ཆོས་གྲོང་འགྲོ་ངེས་ཅན་པ་ནི་ད་ལྟའི་ལ་ལྷག་ཉེས་དེ་གས་ནི་འདི་བསམ་གི་ཡོད་ངེས་ང་རང་གི་ནི་སོ་སོས་ཀྱི་སེམས་ཐག་ཉེ་བོ་ཞིག་གྲོངས་དུས་གས་མ་རེད་ད་ཁོང་ཚོས་སྐལ་བ་དེ་འདྲ་ཅིག་གླན་འགྲོ་འོས་རྒྱུ་རེད་ལ་ནི་སོ་སོས་ཀྱི་ཕྱག་མཆོད་འབུལ་བྱས་དང་ཞབས་ཞུ་བྱེད་དགོས་དེ་རིང་ལ་ནི་ང་ཚོས་ཀྱི་གར་གར་སྨོན་ལམ་རྒྱག་ཡ་མེད་དེ་གས་ཚང་མ་སྔོན་ནས་བོ་རུ་སངས་རྒྱས་ཀྱི་ལམ་སྟོན་ཤ་ཡེ་ར་དཔེ་རྩ་ཆེན་པོ་མཐོང་གི་འདུག་ཡ་ངས་ད་དེ་ཡིན་དུས་ཙམ་པ་དེ་ཅིག་བྱས་ད་ངས་ཐུགས་འདོད་དུ་འདོད་བྱས་ན་ར་ནི་འདིའི་རྗེས་ལ། ག་རེ་ཡིན་ཞུས་པ་ཡིན་ན་ནི། ང་ཚོའི་གི་འཛམ་གླིང་འདི་སྐྱོབ་ཉེན་གི་གཉིས་ག་ལ་བོ་རེད། རིན་ཆེན་རི་བོ་རུ་ངས་གར་མཐོང་གི་འདུག་ན་ནང་པ་སངས་རྒྱས་པའི་ཆོས་མཐོང་གི་འདུག་ད་ང་ཚོ་དེང་དུས་གི་འཇིག་རྟེན་འདི་ཅིག་ཡར་རྒྱས་འགྲོ་དང་མ་འགྲོ་ཚན་རིག་ཡར་རྒྱས་འགྲོ་དང་མ་འགྲོ་ང་ཚོའི་གི Limited Resource ལབ་ར་ང་ཚོའི་གི་རང་བྱུང་དངོས་པོ་གི་གཏེར་ཁ་དང་འདི་གའི་པད་ཁོ་ར།

དེ་འདྲའི་ཐོག་ལ་ང་ཚོས་ཞིབ་འཇུག་བྱེད་དགོས་རེད་ཡིན་པ་ཡིན་ནའི། ད་ལྟ་ཡིན་ནའི་ནི་བརྟན་པོ་ཅིག་སྟོན་ཡ་ཡོད་མ་ར་ད་དཔེ་བྱས་ན་ཁྱོད་རང་གི Solar ག་ཅིག་ཡོད་ཨ། ཉི་མའི་འོད་ལ་བརྟེན་ནས་ཁྱོད་རང་གི་གློག་བཀྲལ་བ་ཡིན་ན་ནི། འཛམ་གླིང་སྐྱོབ་ཐུབ་ཡས་དེ་འདྲ་ཡོད་མ་ར་ད་དེ་འདྲའི་ད་ད་ལྟ་བརྟན་པོ་དེ་འདྲ་བྱུང་ཡོད་མ་ར་ལོ་སྟོང་ཕྲག་ལོ་ལོ་བརྒྱ་ཕྲག་མང་པོ་ཀྱི་ལོ་རྒྱུས་བྱུང་རིམ་སྐོར་ཧ་རེ་དེ་འདྲའི་ང་ཚོས་ཞིབ་འཇུག་བྱས་མེད་དུས་ཙམ་པ་ད་ད་ལྟ་ཐོབ་ཁ་ནས་འདི་འདྲའི་ཕར་བསྒྱུར་བ་དང་དེ་དཔེ་ཁག་པོ་རེད་ད་དེ་ཡིན་དུས་ཙམ་པ་ངས་གར་མཐོང་གི་འདུག་ལབ་ན་ག་ལི་ག་ལི་དུས་ཚོད་ཅིག་ལ་ང་ཚོས་གར་ཚོར་གི་རེད། འཛམ་གླིང་གི་རང་བྱུང་གི་ཁོར་ཡུག་འདི་འཕྲོ་བརླག་འགྲོ། མིའི་འདོད་པ་འདི་ག་ལི་ག་ལི་བསྐང་མ་ཐུབ་མི་ཇེ་མང་འགྲོ། ག་ལི་ག་ལི་མི་ཚང་མ་ལོ་ཀ་ཉེར་བརྒྱད་དགུ་ཚུར་དེ་དུས་ངས་གར་མཐོང་གི་འདུག་ལབ་ན། བོད་པ་ལས་ཤོ། འུ་འདིའི་སྐོར་ལ་ཉམས་ཞིབ་བྱེད་མཁན་དེ་གས་ཧང་སང་ག་རེ་བསམ་གི་འདུག་ང་ནི། ང་ཚོའི་བོད་པ་འདི་རྒྱ་མི་གི་རྗེས་ལུས་རེད་རྗེས་ལུས་རེད་ལབ་པ་བྱས་ནས་བོད་པ་ལས་དེ་དཔེ་སེམས་པ་སྐྱིད་པོ་འདུག་ཡ་ཞོགས་པ་ཡར་ལངས། ཨི་ཤ་རྒྱ་བཞེས་དང་ལུག་འཚོ་ར་འཚོ་བཞེས་དང་མ་ལེ་སོ་སོ་ནང་མི་མཉམ་དུ་བསྡད། ང་ཚོའི་ནང་མི་གཅིག་ནང་ལོགས་ལ་ཚོན་པའི་ནས་བོད་པའི་ནང་ལོགས་ལ་བུ་མོ་ལ་མཐོང་ཆུང་དང་ཨ་དང་དེ་འདྲས་མེད་ར་ཞུ་ཞུ་ད་སོ་སོས་རེ་ཟུང་རེ་ཟུང་སོ་སོས་ནང་མི་གི་བསམ་བློ་བཏང་གནང་དང་དེ་འདྲས་གི་བྱུང་སྐོར་མི་ཤེས་གཞན་པ་ང་ཚོའི་གི་གོམས་གཤིས་སྐོར་ག་འདྲས་རེད་ཕ་མ་ར་བརྩི་འཇོག་བྱས་དང་བྱེད་གི་ར་རྒན་པར་གུས་ཞབས་བྱས་དང་ང་ཚོའི་བོད་པ་དེ་གའི་རྟ་དང། ད་ལྟ་མི་གཅིག་ན་ཡོད་དུ་བླ་ན་ཚང་མས་རོགས་པ་བྱ་འགྲོ་གི་ད་འོ་དེ་གའི་ནང་ཆོས་ཀྱི་ཞག་རྩི་རེད་ད་འོ་དེ་ང་རང་ད་ལྟ་ཧར་སང་པོ་ནས་ན་ང་རང་དེ་མཚམས་མཚམས་ད་ད་ལྟ pandemic དེ་ཚོའི་ནས་རེད་སེམས་པ་གུ་ཡངས་པོ་དེ་དང་ཅིག་ཡོད་ར་དེ་གའི་ང་གར་ད་ང་ལ་ན་ང་ཚོའི་སྔོན་མ་སྔོན་མ་ནས་ད་ད་གཞུང་ཤ་ཀྱོ་མེས་པོ་དེ་གའི་ར་རྒན་པ་དེ་གས་ཀྱི་དཀའ་ལས་བརྒྱབ་ནས་ད། རྒྱ་གར་བོད་དུ་ཚ་བ་ཚ་བ་དེ་འདྲས་ཀྱི་ལ་ནི་དཀའ་ལས་དེ་དུས་གནམ་གྲུ་ཡོད་མ་རེད་མོ་ཊ་ཡོད་མ་རེད་ཁེ་སྤོགས་བྱོས་མ་རེད་དེ་འདྲས་གོམ་པ་བརྒྱབ་ནས་བྱོན་བྱས་དཀའ་ལས་བརྒྱ་བུ་མཛོད་ཀྱི་ཅིག་ཅིག་མ། ཤུད་དེ་ནི་མ། ག་ལེ་ག་ལེ་མར་སྤྲད་དུས་བསམ་པ་ནི་ང་ཚོའི་གི་ལག་པ་ལ་སླེབས། ད་ང་ཚོའི་ད་ལྟ་བེད་སྤྱོད་བཏང་དུས་ནི་ང་ཚོ་ལ་དཔེ་ཕན་ཐོགས་ཡ་དང་བྱིན་རླབས་ཡོད་དུས་ཀྱི་དེ་འདྲས་ཅིག་མཐོང་གི་འདུག་ར། ད་འདི་ག་རེ་བྱུས་མ་བྱུས་མ་ང་ཚོ་ཧ་གོ་ར་ད་བོད་པ་ལས་ད་དངོས་གནས་གོ་ར་འཛམ་གླིང་ནང་ལ།

འོ་དེ་ནི་དངོས་གནས་གོ་ར། ནང་པ་སངས་རྒྱས་པའི་ཆོས་སུ། འཛམ་གླིང་སྐྱབས་གཉེར་གྱི་རིལ་བུ་དེ་རེད་བཞག་ལབ་དགོས་ར་མ་ཎི་རིལ་བུ་དེ་ཡོད། ཨ་ནི་མཐའ་མ་དེ་ལ་ངས་ཧ་ལས་ལབ་ན Personal Liberation ལབ་ཡས་དང་འདི་མི་གཅིག་གི། ཨ་ང་ཚོ་ག་དུས་ནས། ཁྱོད་རང་ཡོད་ར་ད། དང་པོ་ཞིག་ན་ཁང་པ་ཆུང་ཆུང་ཞིག་ནང་བཅུག་བཞག་ན་ང་དེ་ནས་ཐར་ཡག་གི་འདོད་པ་ཞིག་སླེབས་འགྲོ། ད་བསམ་བློ་རྒྱ་ཆེ་ཆུང་ར། ད་ནི་ཁྱོད་ཁྱོད་ལ་གད་སྒོ་ཞིག་མེད་དུས་ཁྱོད་ཁང་པ་དེ་དགོས་ར་མོ་ཊ་དེ་དགོས་ར། ཚང་མ་དགོས་ར་ཡོད། དེ་འདྲའི་གང་ཟག་ར་ཁྱོད་མི་གཅིག་ལ་ཧར་གོ་ར་ན་དུས་ཚོད་དེ་འགོར་ད། དུས་ཚོད། དུས་ཚོད་དེ་ལ་ཐག་རིང་རིང་རིང་བསམ་བློ་བཏང་ན་ད། ག་ལེ་ག་ལེ་ཁྱོད་རང་དེ་ནས་བད་ཀོ་ར་བརླག་འགྲོ་ཡས་དེ་ནས་བསམ་མ་ཁུར་གི་ར། ད་འདི་ག་ནས་བརླག་ཐུབ་རེད་ཁྱོད་རང་བད་ཀོ་ར། ཐར་པའི་ལམ་ལ་ག་ཡི་བཏང་ཐུབ་རེད་སངས་རྒྱས་པའི་ཆོས་འདི་བཏང་ཐུབ་ར་ཁྱོད་རང། དམྱལ་བ་དང་ལྷ་ཡུལ་ལབ་ཡས་དེ་གི་ག་ཚད་མོ་ག་ཚད་སྐད་ཆ་བཤད་བ་ཡིན་ནི་དུས་ཚོད་ཅིག་ལ་ལྷ་ཡུལ་ནས་མར་ཟག་གི་དུས་ཚོད་ཅིག་ལ་ཁྱོད་དམྱལ་བ་ནས་ཡར་རང་བྱས་ཀྱི་ཡིན་གི་ཡོད། མཐའ་མ་དེ་ཁྱོད་རང་མེད་པ་བཟོ་ཡས་དེ་ག་རེད། ཨ་ནི་སངས་རྒྱས་དེ་ལ་སངས་རྒྱས་དེ་ག་ནས་སླེབས་ཡོད་རེད། ནང་པ་སངས་རྒྱས་པའི་ཆོས་ནས་སླེབས་ཡོད་རེད། ནང་པ་སངས་རྒྱས་པའི་ཆོས་དེ་ཡག་པོ་ཉམས་ལེན་བྱེད་ན་བོད་པའི་ནང་ལོགས་ལ། ཨ་ནི། ང་ཚོའི་ཐོ་འགོད་དང། བླ་མ་རྩ་ཆེན་པོ་དང། ཨ་ནི། མི་དངོས་གནས་རྟོགས་པ་ཡོད་རྒུ་བྱང་ཆུབ་སེམས་དཔའ་དང་དེ་ནས་མང་པོ་ཅིག་ཨ་ནི། འཇའ་ལུས་འགྱུར་འགྲོ་བ་དང། ཨ་ནི། ཁ་ཤས་དངོས་གནས་གོ་རེ་ཨ་ནི། ཐུགས་དམ་བཞུགས་ཡས་དང་དེ་འདྲའི་རྩ་ཆེན་པོ་བྱུང་མ་མྱོང་དེ་ཚན་རིག་ཡིན་ཚན་རིག་པ་ཡིན་ནའི་ཧང་སངས་ཡས་དེ་འདྲ་བྱུང་བ་རེད་བྱས་ཙང་ངས་ལབ་དགོས་རེད་ནང་པ་སངས་རྒྱས་པའི་ཆོས་དེ་ཁྱོད་རང་གི་བྲོ་བ་དང་གོ་བ་མ་ཚུད་ན་མཐོང་ཆུང་མ་གཏོང་ཟེར། བྱས་ཙང་ང་རང་སྒེར་ཆ་ནས་བཤད་བ་ཡིན་ན་ནང་པ་སངས་རྒྱས་པའི་ཆོས་ལས་ཧང་སངས་ཡས་ཅིག་དང་ང་ཚོའི་བོད་པ་ཚོས་ནི་སྤོབས་པ་བྱས་ནས་གཞོན་སྐྱེས་ཚོས་ནི་དེ་གའི་ཐོག་སློབ་སྦྱོང་བྱས་ར་དེ་གའི་ཐོག་ནས་ཉམས་ལེན་བྱས་ནས་དངོས་གནས་སོ་སོའི་མི་ཚེ་ནང་ལོགས་ལ་ཕན་ཐོགས་ཡ་ནང་མི་བརྩེ་བའི་མི་ནས་སྐྱིད་པ་བྱུང་ཡ